ཨ་ནི། ད་ལས་ཀ་རིགས་མ་འདྲ་བ་དགུ་ཟིག་བྱེད་དགོས་རོ། འོ་དེ་རྒྱུ་མཚན་གྱིས་དེ་ལ་དེ་སྒྲ་དོན་དགུ་ལ་འཇུག་གི་རེད་ཟེར་རྒྱུ་ད་དེ་རེད། ཨ་ནི། ད་དེ་སྒྲ་དོན་དགུ་ལ་འཇུག་དེ་ཟེར་བ་དེ་གི་དོན་དགུ་པོ་དེ་ག་རེ་ག་རེ་རེད་ལབ་པ་ཡིན་ན། ཨ་ནི། ཐ་སྙད་ཀྱི་དབང་དུ་བྱས་པ་གསུམ། དངོས་པོའི་དབང་དུ་བྱས་པ་བཞི། ཨ་ནི། དུས་ཀྱི་དབང་དུ་བྱས་པ་གཉིས་ཟེར་ནས་དེ་འདྲ་ཟེར་གི་སྡེ་ཚན་དགུ་ལ་འཇུག་གི་ཡོད། དེ་ནས་ད་སྡེ་ཚན་དགུ་པོ་དེ་ད་གང་ལ་གང་འཚམས་གི་ཞིབ་ཚགས་པོ་ཅིག་དང་འདྲ་འགྲེལ་བཤད་ལྟས་ངན་སྡེ་ཚན་རིམ་པ་རིམ་པ་གཉིས་གི་ནང་ལ་མར་ཞུ་གི་ཡིན་ཨ་ནི་དེ་རིང་གི་དེ་ང་ཚོ་ག་རེ་རེད་ལབ་པ་ཡིན་ན། འདི་ཐ་སྙད་ཀྱི་དབང་དུ་བྱས་འདི་ག་རེ་ལ་རེད་གོ། ཐ་སྙད་ཀྱི་དབང་དུ་བྱས་པ་གསུམ་ཟེར་བ་དེ་གི་དབྱེ་བ་དང་དེའི་ནང་ནས་ད་དབྱེ་བ་དང་པོ་དེ་དམིགས་བསལ་གི་ཞུ་བ་ཡིན། ཅིག་དེ་ནས་ད་ཐ་སྙད་ཀྱི་དབང་དུ་བྱས་པ་གསུམ་ཟེར་ཡ་དེ་ཐ་སྙད་དབང་དུ་བྱས་པ་གསུམ་པོ་དེ་ག་རེ་རེད་ལབ་པ་ཡིན་ན་ཐ་སྙད་འདས་པ་དང་རྣམ་གྲངས་གཞན་བརྗོད་པ། ཨ་ནི་ལྷག་བཅས་དེ་གསུམ་ཟེར་རྒྱུ་དེ་འདྲ་གི་རིགས་གསུམ་ལ་འཇུག་གི་ཡོད་རེད། དེའི་སྡེ་ཚན་གསུམ་པོ་དེ་རེད། ཨ་ནི་དེ་ལ་ཐ་སྙད་འདས་པ་ཟེར་བ་ཇི་སྟེ་ཟེར་དགོས་ཆེད་ཀྱི་རྒྱུ་མཚན་དེ་ག་རེ་རེད་ལབ་པ་ཡིན་ན། ཨ་ནི།

བོད་ཡིག་དེ། བོད་ཡིག་ཟེར་བ་དེ་སྔོན་མ་བཤད་ཚར་བ་རེད་དེ་རྒྱུ་མཚན་གྱིས་ཡང་བསྐྱར་ཅིག་བཤད་མ་དགོས་པར་དེ་གི་ཚབ་ལ་དེ་སྦྱར་སོང་བ་དེ་རྒྱུ་མཚན་གྱི་ཐ་སྙད་ཟེར་བ་དེ་མིང་རེད་འདུག་ཨང་མིང་ཟེར་བ་དང་ཐ་སྙད་ཟེར་བ་དང་ཚོ་གཅིག་རེད་ཨང་མིང་འདས་པ་ལབ་ན་འདྲ་ཐ་སྙད་འདས་པ་ལབ་ན་གཅིག་རེད། འོ་དེ་རྒྱུ་མཚན་གྱིས་མིང་དེ་ཡང་བསྐྱར་སྨོས་མ་དགོས་པ་སྔོན་མ་བཤད་ཟིན་པ་གྱི་ཐ་སྙད་དེ་གི་ཚབ་ལ་ད་འགྲེང་བུ་དེ་དེ་སྦྱར་བཞག་པ་ན་དེ་ལ་ཐ་སྙད་འདས་པ་ཟེར་དགོས་རེད། དེ་ནས་དཔེར་ན་ད་དུང་དཔེར་བརྗོད་གཉིས་པ་དེ་ག་རེ་བཞག་འདུག་ལབ་ན་མེ་འཁོར་ནི་ཤིན་ཏུ། མེ་འཁོར་ནི་ཤིན་ཏུ་ཆེའོ། དེ་རླངས་འཁོར་ལས་མགྱོགས་ལབ་འདུག་དེ་རླངས་འཁོར་ལས་མགྱོགས་ཟེར་ནས་དེ་ནི་མེ་འཁོར་ཐ་སྙད་གཅིག་རེད། ཨ་ནི་དེ་གི་ཡང་བསྐྱར་གཅིག་སྨོས་མ་དགོས་པ་དེ་གི་ཚབ་ལ་ད་འགྲེང་བུ་དེ་དེ་སྦྱར་བྱས་ཏེ་ན། དེ་རླངས་འཁོར་ལས་མགྱོགས་ལབ་འདུག་ཨ་ནི་དེ་རླངས་འཁོར་ལས་མགྱོགས་དེ་སྐྱེལ་འདྲེན་ལ་ཤིན་ཏུ་གལ་ཆེའོ་ཟེར་ནས་དེ་དེ་དེ་ལ་ནི། སྔ་མ་གི་མེ་འཁོར་དེ་སྦྱར་མ་དགོས་པ་དེ་འདྲ་བ་ཅིག་ཅིག་ནི་ཡོང་སྟེ། དཔེར་ཆ་བཞག་པ་ཡིན་ན། ཨ་རི་ནི། ཧ་ཅང་གི་རྒྱལ་ཁབ་ཆེན་པོ་ཞིག་ཡིན། དེ་ལ་མི་མང་པོ་ཡོད་རེད། དེ་ལ་དཔལ་འབྱོར་ཆེན་པོ་ཡོད་རེད། དེ་ལ་ཚན་རིག་ཡར་རྒྱས་སོང་ཡོད་རེད། དེ་དེ་དེ་ཟེར་གྱི་འདུག་ན་དེ་ལ་ཨ་རི་ཟེར་ཡ་དེར། ཨོ་ཨ་རི་ཟེར་ཡ་དེ་གི་ཡང་བསྐྱར་ཨ་རི་ཨ་རི་ཨ་རི་ཟེར་ཡང་བསྐྱར་ཡང་བསྐྱར་སྨོས་མ་དགོས་པ་དེ་གི་ཐ་སྙད་དེ་བཤད་ཟིན་པ་རེད་དང་པོ་གཅིག་ལབ་ཚར་བ་རེད། དེ་གི་ཚབ་ལ་ད་འགྲེང་བུ་དེ་དེ་སྦྱར་བཞག་པ་ཡིན་ན་དེ་ལ་དེ་ལ་དེ་ལ་ཟེར་ནས་འདི་ག་ལབ་དགོས་རེད། སྦྱར་བཞག་པ་ན་དེ་ལ་ཐ་སྙད་འདས་པ་ཟེར་དགོས་རེད་ཨ་ནི་ཨ་དཔེར་ཆ་བཞག་པ་ཡིན་ན་ང་ཚོ་གི་རླངས་འཁོར་ངས་རླངས་འཁོར་གཅིག་ཉོས་ཁ་སང་རླངས་འཁོར་གཅིག་ཉོས་པ་ཡིན་དེ་ཧ་ཅང་གི་ཚོན་མདོག་སྙིང་རྗེ་མོ་དེ་ཚོན་མདོག་སྙིང་རྗེ་མོ་འདུག་ཨ་ནི་དེ་སྤུས་ཀ་ཡག་པོ་འདུག་དེ་རིན་གོང་ཆེན་པོ་མི་འདུག་ཨ་དེ་ན་ནི་དེ་དེའི་ལམ་ན་དེ་དེའི་ལམ་ན་འདྲ་དེའི་ལམ་ན་འདྲ་ཨ་ནི་དེ་ལ་ལམ་ན་འདྲ་གང་ལྟར་དེ་ཅིག་ལྷན་ཡོད་དགོས་འདུག་བ་དེ་དེ་ཁོ་རང་གི་ཁྱེད་རང་གི་སྔ་མ་བཤད་ཟིན་པ་གི་ཐ་སྙད་འདས་པ་དེ་གི་ཚབ་འགྲོ་གི་ཡོད། ཐ་སྙད་དེ་གི་མིང་ཚབ་འགྲོ་གི་ཡོད་དེ་ན་དེ་ལ་ཐ་སྙད་འདས་པ་ཟེར་དགོས་ཡག་གི་རྒྱུ་མཚན་འདྲ་བོ་དེ་འདྲ་བོ་ཅིག་ཅི་རེད། ཨ་ནི་ད། ཨ། དེ་སྒྲ་དོན་དགུ་ལ་འཇུག་པའི་གི་དོན་དགུ་བོ་གི་དེ་གི་རྣམ་གྲངས་དང་ཨ་ནི་དེའི་ནང་ནས་དམིགས་བསལ་གི་དང་པོ། ཐ་སྙད་དབང་དུ་བྱས་པ་གསུམ་སྟེ། དབྱེ་བ་དང། དེའི་ནང་ནས་ད་ང་ཚོས་དེ་གི་དབྱེ་བ་དང་པོ་ཐ་སྙད་འདས་པ་ཟེར་བ་དེ་གི་ངོ་སྤྲོད་དེ་ཕལ་ཆེར་ད་དེ་ཙམ་གྱིས་ཆོག་པ་བྱེད་ཀྱི་ཡིན། ཨ་ནི་ང་ཚོ་གི་སྡེ་ཚན་རྗེས་མ་ནང་ནས་ཡང་བསྐྱར་མཇལ་ཡོང་བ་ཐུགས་རྗེ་ཆེ།